མྱོང་ཁྲིད་སྩལ་བ་ལས་དེ་དག་གི་བཀའ་སྡོད་ཀྱི་ཆ་ཤས་རེ་རེ་ནས་ཀྱང་མཚོན་བྱེད་ཀྱི་དཔེ་དང་སྒྲུབ་བྱེད་ཀྱི་རིགས་པ། ངོ་མཚར་བའི་གཏམ་རྒྱུད་ཡིད་ཆེས་པའི་ལུང་དང་བཅས་ནས་སྙན་བརྒྱུད་ཀྱི་མན་ངག་བརྒྱན་ནས་གསུངས་པས་ལས་དང་པོ་པ་རྣམས་ལ་གོ་བདེ་ཞིང། རང་འདྲའི་མཐའ་བཟུང་གི་བློ་ཚོད་འབའ་ཉམས་མྱོང་རྒྱུད་ཐོག་ཏུ་འཁེལ་བས་ཡིད་ལ་འཁུ་སླ་ཞིང་སེམས་ལ་ཕན་པ་དང། རེས་དགོད་བྲོ་བས་གཉིད་རྨུགས་ཀྱི་ཐིབས་སངས་ཤིང་རེས་འགའ་ངུ་བྲོ་བས་མཆི་མ་དབང་མེད་དུ་འབྱིན་དགོས་པ་དང་གཞན་དག་ཏུ། འཇིགས་ཤིང་ཡིད་འབྱུང་བས་ད་ལྟ་རང་ནས་ཚེ་བློས་བཏང་གི་ཉམས་ལེན་ཁོ་ན་བྱས་ནས་ཅིའི་ཕྱིར་མི་འདོང་སྙམ་དུ་བཟོད་གླགས་མེད་པའི་བློ་སྐྱེ་བར་འགྱུར་བ་ལྟ་བུ་ཚོལ་བར་མཁྱེན་ཚུལ། ཁྱད་པར་དུ་འཕགས་པའི་གསུང་བཤད་མཐའ་དག་པར་ནི་འབྲི་བར་ག་ལ་ནུས། འོན་ཀྱང་ཉམས་མྱོང་འགྱུར་སྟོང་དུ་འགྱུར་བའི་མན་ངག་གི་གནད་འགག་རྣམས་བརྗེད་ན་ཤིན་ཏུ་ཕངས་པས་རང་བློ་གང་སྤོབས་ཤིག་ཟིན་བྲིས་སུ་བགྱིད་པར་རྗེས་སུ་རྗེ་བླ་མ་མཆོག་ནས་ཞོག་ཆུ་དྲག་ཏུ་མ་ངེས་པ་རྣམས་ལ་ངོ་ནི་ཟུར་དུ་ཆད་པར་དཀའ་ཞེས

དེ་ཡི་རྗེས་སུ་བྱོན་པའི་འཕགས་བོད་ཀྱི་མཁས་གྲུབ་ལོ་པཎ་རྣམས་ཀྱང་དེ་དང་དེ་བྱོན་ནོ་ཞེས་པའི་མིང་ཙམ་ལས་མ་ལུས་པ་ཞི་བར་གཤེགས་པའི་ཚུལ་བསྟན་ཟིན་ལ་བསྡུ་ན་འདི་ནི་མ་ཤི་བར་ལུས་པའོ་ཞེས་པའི་མཚན་གཞི་ད་ལྟ་གང་ན་སྟོན་རྒྱུ་མེད་ཅིང་དེ་ལྟ་བུའི་རེ་བ་བྱར་མེད་པས་རང་གཅིག་པུ་ག་ལ་སྡོད་འཆི་བར་ངེས་པ་དེ་ལྟར་མ་ཟད་ནམ་འཆི་ལ་ངེས་པ་མེད་དེ་སང་ཕོད་ད་ཚོད་ཙམ་ན་རང་མི་ཡུལ་འདིར་ལུས་ལ་ཆོས་གོས་རྣམ་གསུམ་གྱོན་ནས་འདིར་ཡོད་དམ། ཡང་ན་སྲོག་འཁོར་དག་ཚོས་རང་དུད་འགྲུལ་བྱས་ནས་ལུས་ལ་བུག་ཤོ་ལེ་བ། མགོ་ལ་རྭ་ཅོ་ཟེར་ཉེ་བ་མནན་ཡོད་དང་ཡང་ན་ཡེ་ཏག་ཏག་ཏུ་སྐྱེས་ནས་ཟས་ཆུ་དེ་ཙམ་ཡང་མ་རྙེད་པར་སྡོད་ཡོད་དང་ཡང་ན་སྙི་བ་བྱས་ནས་ཚ་གྲང་བཙོག་བཟོད་ཀྱི་སྡུག་བསྔལ་མྱོང་གིན་ཡོད་ངེས་པ་མེད་ལ། འཆི་བའི་རྗེས་སུ་རུས་པ་རྒྱུད་ཁྱེར་ཏེ་མི་འགྲོ་བའི་སྐྱོ་བ་ཞིག་ལེན་དགོས། ཁྱིམ་བཟའ་དེ་ཡང་འདས་འགྲོའི་དང་ཉེ་འགྲོའི་ངན་ལས་མེད། དེ་ལྟའི་མནར་མེད་ཀྱི་དམྱལ་བར་སྐྱེས་ན་མེ་དང་ལུས་དབྱེར་མེད་དུ་གནས་དགོས་པ་དང་དེ་ལས་དྲག་ཤོས་ཡང་སོས་ལྟ་བུ་ཉིན་རེ་ལ་ཤི་ཁྲི་བརྒྱ་དང་སོས་ཁྲི་བརྒྱ་ལ་སོགས་པ་མནར་བར་འགྱུར་ན་ད་ལྟ་རང་རེ་ལག་པ་མེར་བཅུག་པ་ཙམ་ཡང་མི་བཟོད་ན། དེ་ཇི་ལྟར་བཟོད་དེ་དག་ཏུ་སྡུག་བསྔལ་མྱོང་བ་ཡང་ད་ལྟ་ལུས་འདི་ཡི་སྟེང་དུ་མྱོང་བ་ལྟར་ཡིན་གྱི་དེ་འདྲ་མིན་པའི་མྱོང་ལུགས་ལས་སླ་མོ་ཞིག་ཨེ་ཡོད་སྙམ་ན་ནི་དེ་འདྲ་མེད། དེ་བཞིན་དུ་ཡི་དྭགས་སུ།

ཁ་འདོན་འདྲ་ཡང་བྱེད། དེ་སེལ་བའི་མི་བསད་རྟ་བཅད་ལྟ་བུ་ནི་སྟོབས་ཆེན་ནི་ཅི་ཡང་མ་བྱས་སྙམ་པ་ཡོད་ཀྱང་ལེགས་པར་མ་བརྟགས་པའི་སྐྱོན་ཡིན། བསམ་བློ་ཞིབ་ཏུ་བཏང་ན་ངན་འགྲོར་འགྲོ་མི་འགྲོ་རང་ལ་རང་དབང་མེད། ལས་ལ་རག་ལས་ཤིང་རང་རེ་རྒྱུད་ལ་དགེ་མི་དགེའི་ལས་འདྲེས་མར་ཡོད་ཀྱང་ལས་གང་སྟོབས་ཆེ་བ་ཞིག་ལ་འཆི་ཁར་སྲེད་ལེན་གྱིས་གསོས་འདེབས་པ་ཡིན་ལ། དེ་ཉིད་རང་རྒྱུད་ལ་གོང་ལྟོགས་ཆེ་བ་ལྟ་ན་མི་འགྱུར་བའི་རང་ལྟོགས་ཆེ་ཞེས་ལྟོགས་ཆེ་ཆུང་ནི་ཀུན་སློང་དང་སྦྱོར་བ་སྦྱོར་ནོ་ཤུ་དྲ་ཤེས་ཡིན་པས་རང་རིག་མི་འགྱུར་བའི་ཆོས་དངོས་ཤེས་ལས་མ་སྐྱེས་སྙོམས་པར་འཚོང་ཡང་ཤིན་ཏུ་ཆེན་པོ་བརྗོད་དེ། པས་མཚོན་ན་འགལ་འཁྲུལ་དག་པོ་སྟོང་ཤེས་ཚུལ་གྱིས། འགལ་འཁྲུལ་ལ་སྟོང་ཤེས་ཚུལ་གྱིས་སྟོང་ནའང་བཞི་སྟོང་དྲག་པོ་བཀོད་ནས་སློང། སྦྱོར་བ་ཡང།

དགེ་བ་སྟོབས་ཆེན་དུ་འགྲོ་བ་ལ་སྦྱོར་བ་ཀུན་སློང་དངོས་གཞི་མཇུག་བསྔོ་བ་གསུམ་རྣམ་དག་ཅིག་དགོས་རྒྱུ་ལ་རང་རེས་བྱས་པའི་དགེ་བ་ལ་ནི་དང་པོ་ཀུན་སློང་རབ་བྱང་ཆུབ་ཀྱི་སེམས་དང་འབྲིང་ངེས་འབྱུང་གི་བློ་ལྟ་ཅི་ཐ་མ་སྐྱེ་བ་ཕྱི་མ་དོན་གཉེར་གྱི་བསམ་པ་ཙམ་ཡང་དཀོན་པར་སྣང་སྟེ་དང་པོ་ནས་ཕལ་ཆེར་གྱིས་ཚེ་འདི་སྣང་གི་བསམ་དོན་འགྲུབ་པ་ཙམ་གྱི་ཕྱིར་དུ་སྨོན་ལ། དེ་ལྟར་ཡང་གང་བསྒྲུབ་ཕྱིར་སྨོན་པའི་དོན་ནི་སྡིག་ལས་ཁོ་ན་ཡིན་དངོས་གཞི་ཡང་གཙང་ངེས་པས་སྤྲུལ་སེལ་ངེས་པ་མེད་དེ་མ་ཎི་ཕྲེང་སྐོར་གཅིག་བཟླས་པའི་རིང་ཙམ་ལ་ཡང་སེམས་ནང་དུ་མི་གནས་ཤིང། གཉིད་དང་རྣམ་གཡེང་ཤ་སྟག་གིས་དགའ་ལྡན་ལྷ་བརྒྱ་མ་ཚར་གཅིག་འདོན་པའི་རིང་ལ་ཡང་ཡག་པོ་བྱེད་དཀའ། ང་རང་ཚོ་ཁ་འདོན་བྱས་དེ་འདྲ་ཡོང་གི། ཁ་འདོན་བྱེད་ཀྱི་བྱེད་ཀྱི་ལས་ལ་ནི་གང་འཚམ་བྱས་ཏེ་འགོ། དང་པོ་འགོ་ཀུན་སློང་དེ་ཡག་པོ་མེད་ཚེ་གང་འཚམ་བྱས་ཏེ་ཁ་འདོན་ཁོ་རང་ག་པར་སླེབས་ཧ་མ་གོ་ཅིག། བར་བར་ལ་དེ་བ་བྱས་ཏེ་ཨ་ད་ཀྱི་བཏོན་ཡིན་ནམ་མ་བཏོན་ཡིན་ནམ་སོགས་ཧ་མ་གོ་གི་དེ་འདྲ། འགའ་ཤས་འགའ་ཤས་ཁ་འདོན་བྱེད་ཀྱི་བྱེད་ཀྱི་བྱས་ནས་གཉིད་ཁུག་བྱས་ནས་ནམ་ལངས་གི་དེ་འདྲ་དུང་བ། གཉིད་ཁུག་ནས་ཁ་འདོན་འགོ་ཚུགས་དཔེ་ཆ་དེ་ཡག་མ་འདུག་བ་ཅིག་གཉིད་ཁུག།

དེས་ན་དགེ་བ་ཆེན་པོ་ཞིག་བྱས་ཡོད་སྙམ་པའི། བྱས་ཡོད་སྙམ་པ་ཚོ་ཡང་སྟོབས་ཆུང་ངུ་ལས་མེད་འགའ་ཞིག་ནི། སྦྱོར་བ་མ་དག་ལ་འགའ་ཞིག་ནི་ཀུན་སློང་དང་མཇུག་གིས་མ་དག་པ་འགའ་ཞིག་ཚང་མ་མ་དག་པ་ཤ་སྟག་ཡིན་པས་རང་རེའི་རྒྱུད་ལ་མི་དགེ་བའི་ལས་རང་སྟོབས་ཆེ་བས་འཆི་ཁར་མི་དགེ་བའི་ལས་ལ་གསོས་འདེབས་པ་ལས་འོས་མེད། མི་དགེ་བའི་ལས་ལ་གསོས་བཏབ་ན་འགྲོ་ས་ངན་སོང་ལས་མེད་དེ། དེའི་ཕྱིར་ངན་སོང་དུ་སྐྱེ་བ་ཐག་ཆོད་པ་རེད། ད་ལྟ་རང་རེས་བླ་མ་མངོན་ཤེས་ཡོད་ཟེར་བ་སོགས་ལ། ལ་མོ། མོ་ལོག་ཚུལ་ཁྱེར་བྱས་ནས་མཆི་མ་གང་དུ་ཅི་ཞིག་བྲིས་དེ་ཅི། དེ་ཅི་བ་བཟང་ཞེས་པ་ཟེར་ན་བློ་བདེ་བྱེད་ངེས་ཞེས་ཟེར་ན། ཇི་ནོ་བྱས་ཀྱང་དེ་བདེ་ཁྱེར་བའི་ཡིད་སྤྲོད་ག་ལ་རུང། དེ་བས་མཆི་མ་གང་དུ་འགྲོ་བ་ལ་མོ་ལོག་ཚུལ་བཟང་བྱེད་མི་དགོས་སྟོན་པ་ཐུགས་རྗེ་ཆེ་བྱེད་རྡོ་རྡེ་རིན་པོ་ཆེ་དང་འཕགས་པས་ཀྱི་དཔེ་ཁྲུ་དུ་མས་སྔར་ནས་ལངས་ཏེ་གནང་ཟེར་ཡོད་པ་རེད་དཔེར་ན།

གསོད་པ་ལ་ཐུག་པ་དག་གིས་དབང་ཆེ་ལ་ཁ་དྲག་པའི་དཔོན་ལ་སྐྱབས་ཞུ་བ་ལྟར་སྡིག་ལས་མི་བཟད་པས་གོས་པའི་ཉེས་བྱས་ངན་འགྲོའི་ཁྲིམས་ཀྱིས་མནར་བར་ཉེ་བ་ལ་དེ་ལས་སྐྱོབ་ནུས་པ་ནི་དཀོན་མཆོག་ཉིད་ཡིན་པས་དེ་ལ་སྐྱབས་བཅོལ། བཅོལ་བ་ཙམ་དུ་མ་ཟད་དེའི་བསླབ་བྱའི་བླང་དོར་གྱི་གནས་ལ་འཇུག་ལྡོག་བྱ་དགོས་དེ་བཞིན་དུ་སངས་རྒྱས་ཀྱི་ཕྱག་གིས་འདྲེན་པའམ་སྡིག་སྒྲིབ་ཆུས་འཁྲུད་པ་ལྟར་བྱ་རྒྱུ་ཡོད་ན་སྔར་ནས་དྲངས་ཟིན་པས་ད་ལྟ་རང་ཅག་སྡུག་བསྔལ་བ་མི་འབྱུང་ཡང་ད་ལྟ་དེ་ལྟར་མཛད་དུ་མེད། ཐུབ་པས་ཆོས་སྟོན་ཞིང་ལས་འབྲས་ཀྱི་འཇུག་ལྡོག་མ་ནོར་བར་འགྱུར་བས་ཁོ་ན། ཁོ་ན་སྟེ་མདོ་ལས་ཐུབ་རྣམས་སྡིག་པ་ཆུ་ཡིས་མི་འཁྲུ་འགྲོ་བའི་སྡུག་བསྔལ་ཕྱག་གིས་མི་སེལ་ལ་ཉིད་ཀྱི་རྟོགས་པ་གཞན་ལ་སྤོ་མིན་ཏེ་ཆོས་ཉིད་བདེན་པ་བསྟན་པས་གྲོལ་བར་མཛད་ཞེས་གསུངས་པས་དེས་ན་བདག་གིས་ངན་སོང་དེ་ལས་ཐར་པའི་ཕྱིར་དཀོན་མཆོག་ལ་སྐྱབས་བཅོལ་ནས་ངན་སོང་དེ་ལས་ཐར་པའི་ཐབས་ལས་འབྲས་ཀྱི་སྤང་བླང་ལ་ཚུལ་བཞིན་དུ་འཇུག་ལྡོག་བྱའོ་སྙམ་དུ་བསམ་པ་ནི་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་གྱི་རིམ་པའི་སྒོ་ནས་ཀུན་སློང་བཅོས་པ་ཡིན་ཟེར། དེ་ཙམ་ཞིག་བྱུང་བ་ཡིན་མིན་ང་ལ་གསལ། ཚེ་ཕྱི་མ་ཕན་པ་གཅིག་བྱུང་བ་རེད་ཆོས་ལ་སོང་བ་རེད། ཆོས་ལ་སོང་དང་མ་སོང་དེ། ཚེ་འདི་ཡི་གཉེན་པོ་ལ་འགྲོ་མ་འགྲོ་རེད་བ་ཚེ་འདི་ལ་ཞེན་ན་ཆོས་པ་མིན་ཟེར་ནས་གསུངས་པ་རེད་བ་ཚེ་འདི་ལ་ཞེན་ན་ཆོས་པ་མིན་ཟེར། ཨ་ཏི་ཡི་ས་ཆོས་སུ་སོང་ཚེ་འདིའི་སྣང་ཤས་ལོག་ཡིག་ས་ཆོས་སུ་སོང་མ་སོང་དེ་ཚེ་འདི་ཡི། འཇིག་རྟེན་ཆོས་བརྒྱད་ཀྱི། འཇིག་རྟེན་ཆོས་བརྒྱད་དབང་དུ་འགྲོ་དུ་མ་འགྲོ། འཇིག་རྟེན་ཆོས་བརྒྱད་དབང་དུ་འགྲོ་ནས་བྱས་བཞག་གི་ཆོས་པ་ཆོས་མིན་ལ་སོགས་པ་དེ་ཚོ་ཕོ་ཡོལ་དང་སྔགས་གྲངས་བསགས་ལ་སོགས་པ་ཚང་མ་ཐང་ཆད

མཐའ་མི་བརྩི་ཞིག་ཡིད་བརྟན་མེད། སྔོན་ཡང་རང་རེ་གདན་དྲུག་སྟེང་མང་པོ་ཐོས་ཀྱང་སླར་ངན་སོང་དུ་ལྷུང་སྲིད། བདེ་འགྲོའི་རྟེན་རིར་ཉིན་རེ་ལྷུང་བ་ལ་ཧ་ཡས་ལས་མོད་ད་ལྟའི་ང་ལ་སོགས་བདེ་འགྲོ་ཐོབ་ཡོད་རུང་བདེ་འགྲོ་མེད་མཐོང་བས་རེ་སྔ་མ་ཡང་ཐོབ་མྱོང་རེད་སླར་ཡང་ཡང་ངན་སོང་དུ་མ་ལྷུང་དགོས་རུང་ད་ལྟ་ཡང་ལྷུང་ཉེ་བ་དེ་འདྲ་རེད། དེ་ཡང་རང་རེ་སྐྱེ་བ་སྔ་མ་རྣམས་སུ་ལྷ་ཡི་དབང་པོ་ཚངས་པ་དང་བརྒྱ་བྱིན་གྱི་ལུས་བླངས་ནས་ལྷ་ཡི་གཞལ་མེད་ཁང་ན་འདུག་པ་ཡང་མང་དུ་བྱས་ཏེ། ཡང་དེ་ནས་ཚེ་འཕོས་ཏེ་དམྱལ་བའི་ལྕགས་སྲེག་གི་ས་གཞིར་འགྲེ་ལྡོག་བྱེད་དགོས་པ་མང་དུ་བྱུང་བ་དང་དེ་བཞིན་དུ་ལྷ་ཡུལ་དང་ལྷ་ཡི་བདུད་རྩི་ལ་ལོངས་སྤྱད་ནས། ལོངས་སྤྱད་སྤྱད་ནས་ཡང་དེ་ནས་ཚེ་འཕོས་ཏེ་དམྱལ་བའི་ཁྲོ་ཆུ་ཁོལ་མ། ཁ་འཐུང་དགོས་པ་དང། ལྷ་ཡི་བུ་དང་བུ་མོ་མང་པོ་མཉམ་དུ་རྩེ་ཞིང། སྤྱད་ནས་ཡང་དམྱལ་བའི། ལས་མཁན་འཇིགས་སུ་རུང་བས་མཐའ་བསྐོར་ནས་སྡོད་དགོས་པ་དང། སྐབས་རེ་རེར་འཁོར་ལོས་སྒྱུར་བའི་རྒྱལ་པོ་རེ་བྱས་ནས། འབངས་མི་ཁྲི་འབུམ་ཕྲག་དུ་མ་ཡི་བདག་པོ་བྱས་ནས་ཡང་འཇིག་རྟེན་གྱི་བྲན་དང། གཡོག་པོ་ཡི་མཐའ་མ། བོང་རྫི་དང་ཕྱུགས་རྫི་ལྟ་བུར་གྱུར་བ་དང་ཟེར་བྲན་གྱི་ཡང་བྲན་ཟེར་ཉིན་དེ་དག་ང་རང་ཚོ་བོང་བུ་འཚོ་མཁན་དང། ཕྱུགས་རྫི་དང་ཕག་རྫི་ལ་སོགས་པ་དེ་འདྲ་བྱེད་དགོས་ཡ་དེ་འདྲ་དཔེར་ན་འཁོར་ལོས་སྒྱུར་བ་དེ་དེ་འདྲ་བྱེད་ཡོང་གི་རེད། སྐབས་རེ་རེ་ཉི་མ་དང་ཟླ་བ་ལ་སྐྱེས་ནས་རང་གི་འོད་ཀྱིས། གླིང་བཞི་གསལ་བར་བྱས་ནས་ཡང་གླིང་བར་གྱི་མུན་ནག་ཏུ་སྐྱེས་ཏེ་རང་གི་ལག་པ་བརྐྱང་བསྐུམ་ཙམ་ཡང་མི་མཐོང་བ་སོགས་འཁོར་བའི་བདེ་སྐྱིད་དེ་ཇི་ཙམ་ཐོབ་ཀྱང་ཡིད་བརྟན་མེད། སྙིང་པོ་མེད་སྔོན་ཆད་སྡུག་བསྔལ་དེ་ཙམ་ཞིག་མྱོང་ད་དུང་འཁོར་བ་ལས་མ་ཐར། ཕྱིས་དེ་ལས་ཀྱང་ཆེས་མང་བ་མྱོང་དགོས་སྔོན་ཆད། རང་རེས་དུད་འགྲོ་ཁྱི་ཕག་ཏུ་སྐྱེས་ནས་མི་གཙང་བའི་ལུད་ཟོས་པ་རྣམས་ཕྱོགས་གཅིག་ཏུ་མ་གོད་པར་བཞག་ན་རིའི་རྒྱལ་པོ་རི་རབ་ལས་ལྷག་པར་ཡོད་ལ་ད་ལྟ་འཁོར་བ་ལས་མ་ཐར་ཕྱིས་དེ་ལས་ཀྱང་མང་ཙམ་ཞིག་ཟ་དགོས་པ་རེད། སྔོན་ཆད་དགྲས་རང་གི་སྐེ་བཅད་ཤོར་བའི་མགོ་རྣམས་ཕྱོགས་གཅིག་ཏུ་སྤུངས་ན་ཚངས་པའི་འཇིག་རྟེན་ལས་ཀྱང་བརྒལ་བ་ཙམ་ཡོད་མོད་ད་ལྟ་འཁོར་བའི་ཕྱི་མཐའ་གཅོད་ཐུབ་པ་ཞིག་མ་བྱུང་ན་དེ་ལས་ཀྱང་མང་ཙམ་ཞིག་ཤོར་དགོས། སྔོན་ཆད་དམྱལ་བར་སྐྱེས་ནས་ཁྲོ་ཆུ་ཁོལ་མ་ཁར་བླུགས་པ་རྣམས་ཕྱོགས་གཅིག་ཏུ་བྱས་ན་རྒྱ་མཚོ་ཆེན་པོའི་ཆུ་ལས་ཀྱང་མང་ཙམ་ཞིག་བཏུངས་ཤིང་ད་ལྟ་འཁོར་བ་ལས་མ་ཐར་ཕྱིས་དེ་ལས་ཀྱང་མང་ཙམ་ཞིག་འཐུང་དགོས་པ་རེད། དེས་ན་རང་རེ་ཕྱིས་ཀྱི་འཁོར་བ་མཐའ་མེད་དུ་འཁྱམས་པའི་ཚུལ་ལ་བསམས་ན་སྙིང་རླུང་ལྡང་བའི་ཚུལ་དུ་ལྡང་ཟེར་ང་ཚོ་ཁྲི་ཆེན་སྲིད་སྐྱོང་གི་མགོ་ལ་ཡིག་ཆུང་གཅིག་བཏགས་ཀྱི་འདུག་པ་དེ་གཉིས་ཁྱད་པར་རེད། སྔར་ཐོག་མ་མེད་པ་ནས་ད་ལྟ་ཡི་བར་དུ་སྡུག་བསྔལ་མྱོང་ལོང་དུ་དེ་ཚོ་སྐྱེས་གསུངས། ཨ་ནེའི་རྒྱུད་མ་ཡིན་དེ་ནི་འཁོར་བ་ལས། བདག་མེད་མངོན་སུམ་དུ་མ་རྟོགས་པ་དེ་འཁོར་བ་ལས་ཐར་གི་མ་རེད་པ། དེ་འཁོར་བའི་སྐྱེ་བ་དེ་ག་ཚོད་དང་ག་ཚོད་ལེན་བར་དུ་སྡུག་བསྔལ་ག་ཚོད་དང་ག་ཚོད་ལེན་དགོས་པ་དེ་ཚོ་བསམ་བློ་བཏང་སྟེ་རང་ཀྱང་རང་སྨྱུག་ཐུག་སྨྱུག་འགྲོ་ཡས། བསམ་བློ་ཅིག་བྱས་ནས་རང་གི་གདོད་མ་འཚོལ་ཡས་ཆགས་ཡས་དེ་འདྲ་ཡི་ཚོལ་བཙོང་ལས་སླེབས་དགོས་ཡས་ཀྱི་འདུག་ཟེར། སྙིང་རླུང་ལྡང་ཡས་ཚོལ་བཙོང་ཚོལ་འདུག་ཟེར་དེ་ཡིན་པ་རེད། ལྷ་དང་མི་ཡི་རྟེན། ཁོ་རང་ལ་ཡང་སྡུག་བསྔལ་གྱི་རང་བཞིན་ཁོ་ན་ལས་མ་འདས་ཏེ་མིར་སྐྱེས་ཀྱང་སྐྱེ་རྒ་ན་འཆི་ཡི་སྡུག་བསྔལ་སྡུག་པ་དང་བྲལ་བའི་སྡུག་བསྔལ་མི་སྡུག་པ་དང་ཕྲད་པའི་སྡུག་བསྔལ། འདོད་པའི་དངོས་པོ་བཙལ་ཀྱང་མི་རྙེད་པའི་སྡུག་བསྔལ་སོགས་ཡོད། ལྷ་མ་ཡིན་དུ་སྐྱེས་ན་འཐབ་རྩོད་ཀྱི་སྐབས་སུ་ལུས་བཅད་པ་དང་དྲལ་བའི་སྡུག་བསྔལ། དུས་གཏན་དུ་ཕྲག་དོག་གིས་ཡིད་གདུང་བའི་སྡུག་བསྔལ་དང། འདོད་ལྷར་སྐྱེས་ཀྱང་འཆི་ལྟས་བབས་པའི་སྡུག་བསྔལ་ཁམས་གོང་མའི་ལྷ་ལ་སྡུག་བསྔལ་མངོན་གྱུར་མེད་ཀྱང་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་གྱི་རང་བཞིན་དང་གནས་པ་ལ་རང་དབང་མ་ཐོབ་པས་མཐར་ལྷུང་བ་སོགས་སྡུག་བསྔལ་ལས་མ་འདས་མདོར་ན་འཁོར་བ་དེ་ལས་གཏན་ནས་ཐར་པ་ཞིག་མ་བྱས་ཕྱིན་སྡུག་བསྔལ་གྱི་རང་བཞིན་ཁོ་ན་ལས་མ་འདས་པས་དེ་ལས་ཐར་པ་ཞིག་ངེས་པར་བྱ་དགོས་ཤིང་དེ་ཡང་རྟེན་འདི་ཡི་ཐོག་ནས་བྱེད་དགོས། རང་ཅག་ཕལ་ཆེར་ཚེ་འདི་ལ་ཅི་ཡང་མི་ནུས་ཟེར་ནས་ཕྱི་མ་ལ་སྨོན་པར་བྱེད་མོད། ཚེ་འདི་ལ་ད་བྱེད་ཐབས་མི་འདུག་ད་ཚེ་ཕྱི་མ་ལ་སྨད། སྨོན་ལམ་ད་གཅིག་རྒྱབ་ན་ཨོའུ་ཙི་མི་འདུག་སོ་སོ་རྣམས་དྲན་གྱི་འདུག་དེ་དཔེ་ཞེ་དྲག་ནོར་འཁྲུལ་ཆེན་པོ་ཞེ་དྲག་ཤོར་བ་རེད་ཟེར། ད་རེས་ཀྱི་རྟེན་འདིས་ནུས་ཏེ་ཆོས་སྒྲུབ་པའི་ལུས་རྟེན་ཁྱད་པར་ཅན་དལ་འབྱོར་གྱི་མི་ལུས་ཐོབ་སངས་རྒྱས་ཀྱི་བསྟན་པ་དང་མཇལ་བ་སོགས། འགལ་རྐྱེན་ཀུན་དང་བྲལ་ཞིང་མཐུན་རྐྱེན་མ་ལུས་པ་ཚང་བས་ད་རེས་མི་ནུས་ན་གང་དུ་ནུས། དེས་ན་ད་རེས་བདག་གིས་འཁོར་བ་ནི། འཁོར་བ་ལས་ཐར་པ་ཞིག་ངེས་པར་བྱེད་དགོས་དེ་ཡང་ཐར་པ་ཐོབ་པའི་ཐབས་གཞན་དུ་མི་འགྱུར་བ་ནི་ལྷག་པའི་བསླབ་པ་རིན་པོ་ཆེ་རྣམ་པ་གསུམ་ཡིན་པས་དེས་ན་ད་རེས་བདག་གིས་ལྷག་པའི་བསླབ་པ་རིན་པོ་ཆེ་རྣམ་པ་གསུམ་ལ་བསླབས་ནས་འཁོར་བའི་སྡུག་བསྔལ་གྱི་རྒྱ་མཚོ་ཆེན་པོ་དེ་ལས་ཐར་པ་ཞིག་ཅི་ནས་ཀྱང། ཅི་ནས་ཀྱང་བྱའོ་སྙམ་དུ་བསམ་པ་ནི་སྐྱེས་བུ་འབྲིང་དང་ཐུན་མོང་ལམ་གྱི་རིམ་པས་ཀུན། རིམ་པས་ཀུན་སློང་བཅོས་པ་ཡིན་འོ་ན་དེ་ཙམ་གྱིས་ཆོག་གམ་ཞེ་ན་དེ་ཙམ་གྱིས་མི་ཆོག་སྟེ། ཀུན་སློང་དེ་འདྲ་ཞིག་བྱུང་བ་ཡིན་ན་དེ་ནི་འབྲིང་གཅིག་ལ་སླེབས་རུང་བ། འབྲིང་གཅིག་ལ་སླེབས་པ་ཡིན་པ་རེད། ད་ཅི་བྱེད་ཚང་མ་ཐམས་ཅད་ནས་ཐར་པའི། ཐར་པ་ཐོབ་པའི་རྒྱུ་ལ་འགྲོ། ད་གིན་ཀུན་སློང་དེ་བྱུང་བ་ཡིན་ན་དེ་ནས་ཚེ་ཕྱི་མ་ངན་སོང་དུ་མི་འགྲོ་བར། མཐོ་རིས་ཀྱི་གོ་འཕང་ཐོབ་ཡས་ཀྱི་རྒྱུ་ལ་འགྲོ། ད་དེ་ཙམ་གྱིས་ཆོག་གམ་ཞེ་ན་དེ་ཙམ་གྱིས་མི་ཆོག་སྟེ། རང། གཅིག་པུ་ཡི་དོན་དུ་ཉན་རང་དགྲ་བཅོམ་པའི་གོ་འཕང་ཐོབ་ནའང་དེ་ཙམ་གྱིས་རང་དོན་ཡང་ཡོངས་སུ་མ་རྫོགས་གཞན་དོན་ཡང་ཉི་ཚེ་བ་ལས་མེད་དེ། སྤང་བྱ་ཤེས་སྒྲིབ་དང་མི་ཤེས་པའི་རྒྱུ་བཞི་སོགས་མ་སྤངས་པའི་ཕྱིར། དེས་ན་རང་གིས། གཅིག་ལ་རྫེ་ཐེངས་གཉིས་བྱེད་དགོས་པ་ལྟར་ཐེག་དམན་གྱི་ལམ་ལས་དགྲ་བཅོམ་པའི་བར་ཐོབ་ཀྱང་སླར་ཡང་བྱང་ཆུབ་ཀྱི་སེམས་བསྐྱེད་དེ་ཐེག་པ་ཆེན་པོའི་ཚོགས་ལམ་ནས་བཟུང་སྟེ་རྒྱལ་སྲས་ཀྱི་སྤྱོད་པ་ལ་གཞི་ནས་སློབ་དགོས་པས་དེ་ནི་དཔེར་ན། དགོན་པ་གཅིག་ལ་གསར་ཞུགས་བྱས། ལ་དེ་ནས་མཁན་པོའི་བར་བྱས་ཟིན་ནས་སླར་ཡང་དགོན་པ་གཞན་ཞིག་ཏུ་གསར་ཞུགས། ལ་འདི་ནི། གཟུངས་བཞི་ནི་བྱེད་དགོས་པ་ལྟར་བརྗོད་པས་དེས་ན་དང་པོ་གཉིས་ནི་ཐེག་བཤེས་ལ་བརྗོད་པ་གལ་ཆེ་དེ་ཡང་སློབ་སྤྲིངས་ལས་ཉེ་དུ་འཁོར་བའི་རྒྱ་མཚོའི་ཁོངས་སུ་ཆུད་གྱུར་པ་ཀློང་གི་ནང་དུ་ལྷུང་བ་ལྟ་བུར་སྣང་བཞིན་དུ་སྐྱེ་ཤི་འཕོས་པས་ངོ་མ་ཤེས་པ་དེ་བོར་ནས་གལ་ཏེ་གཅིག་ཐར་བྱེད་ན་དེ་ལས་ཁྲེལ་བོར་མེད་ཞེས་གསུངས་པ་ལྟར་རང་རེ་ཕན་ཚུན་ངོ་མ་ཤེས་པ་ཙམ་ལས་སེམས་ཅན་ཐམས་ཅད་ཀྱིས་བདག་གི་མ་མ་བྱས་པ་གཅིག་ཀྱང་མེད་དེ་བདག་གི་སྐྱེ་བ་ལ་གྲངས་མེད་པ་བཞིན་དུ་མ་ཡང་གྲངས་མེད་དེའི་ཕྱིར་བདག་གི་མ་མ་བྱས་པའི་སེམས་ཅན་གཅིག་ཀྱང་མེད། མ་ནམ་བྱས་རེས་ཀྱིས་ད་ལྟ་ཚེ་འདིའི་མ་དང་ཁྱད་པར་མེད་པར་དྲིན་གྱིས་བསྐྱངས་པ་ཤ་སྟག་ཡིན་པས། སེམས་ཅན་ཐམས་ཅད་དང་ཚེ་འདིའི་མ་གཉིས་མ་བྱས་པ་དང་དྲིན་གྱིས་བསྐྱངས་པ་ལ་ཁྱད་པར་ཅུང་ཟད་ཀྱང་མེད་ཀྱི། ཡང་འགའ་ཞིག་གིས་དེ་ལྟར་བསམས་ཏེ་སེམས་ཅན་ཐམས་ཅད་བདག་གི་མ་མིན་ཏེ་མ་ཡིན་ན་མ་ཡིན་པར་ངོ་ཤེས་དགོས་པ་ལས་དེ་ལྟར་ངོ་མི་ཤེས་པས་སོ་སྙམ་ན་ཚེ་འདིའི་མ་ཡང་ངོ་མི་ཤེས་པ་མང་དུ་བསད་པས་ངོ་མ་ཤེས་པ་ཙམ་གྱིས་མ་མིན་པའི་རྒྱུ་མཚན་དུ་མི་འགྱུར།

དེའི་སྙོམས་པ་བཞི་དུས་སྔ་ཕྱི་ཙམ་གྱིས་དེ་ལྟར་མི་འགྱུར་བས་སེམས་ཅན་ཐམས་ཅད་མ་དྲིན་ཅན་ཤ་སྟག་ཡིན་དེ་ལྟ་བུའི་མ་དྲིན་ཅན་ནི་འཁོར་བའི་རྒྱ་མཚོའི་ཀློང་དུ་ལྷུང་བ་ཅི་དགར་བོར་ཏེ་བདག་གཅིག་པོ་གཅིག་ཐར་བྱས་པ་ནི་དཔེར་ན། མ་སོགས་ཤིན་ཏུ་གཅེས་པའི་ཉེ་དུ་འགའ་ཞིག་རྒྱ་མཚོའི་ཀློང་གི་ནང་དུ་ཆུད་དེ་ལྷུང་ལ་ཁད་དུ་འཇིགས་པས་ངུ་འབོད་བྱས་པ་ལ་བུ་ཅི་ཡང་མི་སེམས་པར། ཆུ་ཀླུང་དྲུང་དུ་གླུ་གར་རྩེ་བ་བཞིན་དུ་དེ་ལས་མ་རབས་པ་དང་ཁྲེལ་མེད་པ་སུ་ཞིག་ཡོད་རྒྱ་མཚོའི་ཀློང་ནི་ཆུ་འཁྱིལ་བས་འཁོར་བ་ལ། ཁོ་ལ་ཟེར་ཞིང། དེར་གྲུ་གཟིངས་དང་ཀོ་བ་སོགས་ཚུད་ན་ངེས་པར་ནུབ་པར་འགྱུར་བ་ལྟར་འཇིགས་སྐྲག་ཆེན་པོ་འོང་བས་དེ་བཞིན་དུ་སེམས་ཅན་ཐམས་ཅད་འཁོར་བའི་རྒྱ་མཚོ་ཆེན་པོའི་ཀློང་དུ་ཆུད་པ་དེ་དག་ད་ལྟ་བདག་དང། རྒྱུས་གང་ཡང་མེད་པ་འདྲ་ཞིག་སྣང་མོད་དེ་ལྟར་མིན་པར་བདག་གི་མ་དྲིན་ཅན་ཤ་སྟག་ཡིན་དེས་ན་དྲིན་ཅན་དེ་དག་ལ་བདག་གིས་དྲིན་གཟོ་བར་བྱེད་དགོས་ལ་དེ་ཡང་བཀྲེས་པ་ལ་ཟས་དང།

ཁུར་པོ་བདག་ལ་བབས་པས་དེ་ལྟ་བུ་བདག་གཅིག་པུ་བྱའོ་སྙམ་པའི་ཁུར་དུ་འཁྱེར་བའི་ལྷག་བསམ་བསྐྱེད་འོ་ན་ཁྱོད་ལ་ད་ལྟ་དེ་ལྟ་བུའི་ནུས་པ་ཡོད་དམ་ཞེ་ན། ད་ལྟ་ནི་སེམས་ཅན་ཐམས་ཅད་ལྟ་ཞོག་སེམས་ཅན་གཅིག་གི་དོན་བྱ་བའི་ནུས་པ་ཡང་མེད་མོད་འོ་ན་སུ་ལ་ཡོད་ན། རེ་ཞིག་ཉན་རང་དང། དག་ས་ལ་གནས་པའི་བྱང་ཆུབ་སེམས་དཔའ་རྣམས་ཀྱིས་ཀྱང་སེམས་ཅན་གྱི་དོན། ནུས་མོད་དེ་ཡང་ཉི་ཚེ་བ་ལས་སངས་རྒྱས་ལྟར་ནུས་པ་མེད་ལ། དེ་ལྟ་བུའི་སེམས་ཅན་གྱི་དོན་མཛད་པ་ལ་འགྲན་ཟླ་ཐམས་ཅད་དང་བྲལ་བ་ནི་སངས་རྒྱས་ཉག་གཅིག་ཡིན་ཏེ་དེའི་སྐུ་ཡི་འོད་ཟེར་རེ་རེས་ཀྱང། སེམས་ཅན་དཔག་ཏུ་མེད་པ་སྨིན་གྲོལ་ལ་འགོད་ནུས་ཤིང་སེམས་ཅན་རེ་རེའི་མདུན་དུ་ཡང་རང་རང་གི་ཁམས་དང་དབང་པོ་དང་བསམ་པ་དང་བག་ལ་ཉལ་དང་མཐུན་པའི་སྐུར་སྤྲུལ། རང་རང་གི་སྐད་དུ་ཆོས་སྟོན་པ་སོགས་མཛད་ནུས་པའི་ཕྱིར། དཔེར་ན་ང་ཚོ་མཚན་ཉིད་དཔེ་ཆ་ལྟ་ཡག་གི་དེ་ཚོ་ཡིན་ན་དེའི་ཁ་ཐོག་དེ་ན་དཔེ་ཞིག་སྒྲ་ཐོག་རེད་པ་སངས་རྒྱས་ཀྱི་ཡོན་ཏན་དེ་དཔེར་ན་མངོན་རྟོགས་རྒྱན་ནང་ལ། མཚན་བཟང་སུམ་ཅུ་སོ་གཉིས་དང་དཔེ་བྱད་བཟང་པོ་བརྒྱད་ཅུ་དང་དེ་འདྲ་གསུངས་ཡོད་རེད་པ། ང་ད་ག་ནང་བཞིན་བྱས་ཡིན་ཅེ་ནས་གསུང་གི་ཡོན་ཏན་དེ་ལ།

ཚེས་བཅུ་ལ་བསང་ཆུ་རྡོ་རྗེ་ཆུའི་གོ་འཁོར་སྒྲུབ་པར་ནུས་པས་ལུས་ཐིག་ཁྱད་པར་གྱི་རྫོང་བུ་ལས་པའི་མེས་སྔགས་ཀྱི་ཁོང་ཁྲོ་བཟླས་ཀྱིས་རྟེན་དེ་ལྟ་བུ་ནི་ཚོང་གསོག་མཇལ་སྤྲུལ་པའི་ཐུགས་ནི་ཐེག་པ་ཆེན་པོའི་ཆུ་ཡིས་ལ་དེ་ནས་རང་རེ་ཚོང་ལ་མ་ནོར་བའི་བསྟན་པའི་སྙིང་པོ་བཞི་བརྒྱ་ཡ་གཉིས་པའི་གདམས་ངག་གསང་འདུས་ཀྱི་བསྟན་པ་དྲི་མ་མེད་པ་དེ་ལྟ་བུ་དང་ནི་འགལ། མདོར་ན་རང་གིས་མ་རྩོལ་བ་ཁོ་ནའི་ལྷོད་པ་མ་གཏོགས་སྒེར་གྱི་ཐང་ཆེན་དང་གྲྭའི་ཐོན་སྐྱེད་ཐོན་སྐྱེད་ཚོང་ལ་དེ་ལྟ་བུ་རྟེན་བཟང་པོ་ཐོགས་ཚུལ་མི་ནོར་ན་ཕྱིས་ནས་དེ་ལས་བཟང་བ་སྟེགས་དང། ཆུ། མི་འགྱུར་ངེས་པ་ཡིན། དེ་ནས་ཕྱིས་ནི་དེ་ལྟ་བུའི་ལུས་རྟེན་དེ་རྩ་བ་ནས་རྙེད་ཡོད་མ་རེད་ད་རེས་མི་ནུས་ན་རྗེས་མ་ཡང་མི་ནུས་པ་ཐག་ཆོད་པ་རེད། ནུས་ན་ད་རེས་ནུས་དགོས་རེད། སེམས་ཅན་ཐམས་ཅད་དོན་བྱེད་པ་དེ་བྱུང་ན་ད་རེས་རེད་མ་བྱུང་ན་ད་རེས་རེད། རང་ཅག་འགའ་ཞིག་གིས་དེང་སང་སྙིགས་མའི་དུས་དུས་ཚོད་ངན་པ་རེད་ཟེར་མོད། འོ་ཅག་ལ་དུས་ཚོད་དེ་ལས་བཟང་བ་ཞིག་སྔོན་ཆད་འཁོར་བ་ཐོག་མ་མེད་པ་ནས་ད་ཕན་ལ་བྱུང་མ་མྱོང་བ་རེད། དེ་ད་རེས་ལན་གཅིག་དེ་ལྟ་བུ་ཞིག་རྙེད་པའི་དུས་འདིར་སངས་རྒྱས་ཀྱི་གོ་འཕང་དེ་ཅི་ནས་ཀྱང་བསྒྲུབ་དགོས།

ཅི། བསྟན་པ་འོག་ཆ་ལ་མེད་རང་གི་རྒྱུད་ལ་བསྟན་པ་དང་རང་གི་གསུང་དགུ་སེལ་བཅུ་དགེ་བཤེས་པོ་ཏོ་བས་གསུང་ཡོད་དེ་བཟོད་ཐག་ཆོད་ཆགས་རེད། དེས་ན་ཆེད་དུ་བྱ་བའི་སེམས་ཅན་ཐམས་ཅད་ཀྱི་དོན་དུ་ཐོབ་བྱ་བླ་ན་མེད་པ། ཡང་དག་པར་རྫོགས་པའི་བྱང་ཆུབ་དེ་བདག་གིས་ཅི་ནས་ཀྱང་ཐོབ་པར་བྱའོ་སྙམ་པའི་བྱང་ཆུབ་ཀྱི་སེམས་ཀྱི་སྨོན་ལམ་གསལ་འདེབས་དེ་ནི་སྐྱེས་བུ་ཆེན་པོའི་ལམ་གྱི་རིམ་པའི་སྒོ་ནས་ཀུན་སློང་བཅོས་པ་ཡིན་དེ་ལ་རྩོལ་མེད་ཀྱི་མྱོང་བ་ནམ་ཐོན་པ་ན་བྱང་ཆུབ་ཀྱི་སེམས་སྐྱེས་པ་ཡིན་དེ་ལྟ་བུའི་སངས་རྒྱས་ཀྱི་གོ་འཕང་དེ་ཐོབ་པ་ལ་དེ་བསྒྲུབ་དགོས་དེ་བསྒྲུབ་པ་ལ

ཡོད་མ་རེད། ཆོས་བསྒྲུབ་ཚུལ་ཤེས་པ་ལ་ཚང་ལ་མ་ནོར་བའི་གདམས་ངག་ཞིག་ལ་སློབ་དགོས་པས་དེ་ལྟ་བུའི་གདམས་ངག་གི་རྒྱལ་པོ་ལྟ་བུ་ནི་བྱང་ཆུབ་ལམ་གྱི་རིམ་པ་དེ་ཉིད་ཡིན་པར་འདུག་པས་དེའི་ཕྱིར་བདག་གིས་བྱང་ཆུབ་ལམ་གྱི་རིམ་པ་དེ་ལེགས་པར་ཉན་ནས་ཉམས་སུ་ལེན་སྙམ་པའི་སྙམ་པའི་ཀུན་སློང་སྐྱེ་དགོས་དེས་ན་སྤྱིར་ཀུན་སློང་བཅོས་པ་དེ་གང་གི་མགོར། གནད་ཆེ་ཞིང་ལྷག་པར་བྱང་ཆུབ་ལམ་གྱི་རིམ་པའི་ཁྲིད་ཉན་པ་ལ་ཀུན་སློང་ཡང་གང་བྱུང་གིས་མི་ཆོག་པར་བྱང་ཆུབ་སེམས་མ་མཐའ་བཅོས་མ་ཚུན་ཆད་ཀྱིས་ཟིན་པ་ཞིག་དགོས་སེ་འོ་དེ་མེད་ན་དེ་ནི་བྱང་ཆུབ་ལམ་གྱི་རིམ་པ་ཉན་དང། དེ་ལས་ནི་ང་རང་ཚོ་དབང་ལ་སོགས་པ་ཚོ་ཞུ་ཡས་བཀའ་ཁྲིད་རོགས་དབང་ཞུ་ཡས་དང་དེ་ཚོ་དང་དེ་ཀུན་སློང་དེ་མེད་ན་ཆོས་ནི་ཡོང་ཡས་རྩ་བ་ནས་ཡོད་མ་རེད། བྱང་ཆུབ་སེམས་ཀྱི་བཅོས་མ

ད་སེམས་ཅན་གཙོས་ཚ་ཁེལ་དང་སེམས་བསྐྱེད་མྱོང་མྱོང་ཡོད་པ་ཡིན་ན་མ་སེམས་ཅན་ཐམས་ཅད་ཀྱི་ཆེད་དུ་སངས་རྒྱས་ཀྱི་གོ་འཕང་ཐོབ་པར་ཤོག་སྙམ་པའི་ཀུན་སློང་བཅོས་ཤིག། དེ་འདྲའི་ལོབས་པ་ཡིན་ན་དེ་ནི་མར་ཤེས་དྲིན་དྲན་དྲིན་གཟོ་སྙིང་རྗེ་ཆེན་པོ་གང་ག་ཆ་ཚང་གི་བློ་ལ་ཤར་ཏེ། ཐ་མ་ཐ་མར་དེ་མ་སེམས་ཅན་ཐམས་ཅད་ཀྱི་ཆེད་དུ་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱའོ་སྙམ་པའི་བློ་གཅིག་དེ་འདྲ་ཅིག་སྐྱེ་ཐུབ་པ་རེད། དེ་ལྟ་བུ་ནི་གོ་བ་མེད་མཁན་གཅིག་ཡིན་ན་མར་ཤེས་དྲིན་དྲན་ལ་སོགས་པ་ནས་རིམ་པས་རིམ་པ་བཞིན་དུ་ཡར་ཁྲིད་བྱས་ནས

སྟོན་པ་སངས་རྒྱས་ཀྱིས་ཐར་པ་དང་ཐམས་ཅད་མཁྱེན་པ་འགྲུབ་པའི་ཐབས་སུ་གསུངས་པ་ན་ཚེ་འདིའི་དོན་དུ་བྱེད་པ་རྒྱལ་པོ་ཁྲི་སྟེང་ནས་ཕབ་སྟེ་ཕྱག་དར་གྱི་ལས་བཅོལ་བ་དང་མཚུངས་པ་ཡིན་ནོ། དེ་འདྲ་བྱས་པ་ཡིན་ན་དཔེར་ན་ང་རང་ཚོ་ཚེ་འདིའི་དོན་དུ་ཚེ་འདིའི་དཔལ་འབྱོར་ཆེན་པོ་ལ་སོགས་པ་ཚོ་ཡོང་བའི་ཆེད་དུ་ནི། འདོན་ཆ་མང་པོ་ཅིག་ག་ཚོད་མང་མང་ཅིག་འདོན་པར་བྱེད་ཅེས་ནི་རྗེས་མ་དེ་ནས་དཔལ་འབྱོར་དེ་འདྲ་འགྲོ་དགོས་གསུངས་སོ་ནམ་ཞེས་དྲན་པ་ཡིན་ན་ཆོས་དེ་དེ་ལྟ་བུ།

དེ་འདྲའི་ཀུན་སློང་ཡོད་པ་ཡིན་ན་གནིང་ཀ་ཅི་ཞིག་ལ་ཀུན་སློང་གི་ཕ་ཡུལ་ཅི། ཀུན་སློང་ཕ་ཡུལ་ནི་དག་གི་ཡིག་དོན་བརྗོད་དུས་ཆོས་གཉིས་ཀ་ནི་ཅི་བཤད་པ་ནང་བཞིན་བྱེད་ཅེ་ན། མཐར་ཐག་ནི། བདག་གིས་མ་སེམས་ཅན་ཐམས་ཅད་ཀྱི་དོན་དུ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ཅི་ནས་ཀྱང་ཐོབ་པར་བྱ། དེ་ལྟ་བུ་ཐོབ་པར་བྱ་བའི་བློ་དེ་ནི་བྱང་ཆུབ་མ་ཐོབ་ཀྱི་བར་དུ་གཏོང་བར་མི་བྱའོ་སྙམ་པའི་བློ་དེ་འདྲ་ཅན་ཀུན་སློང་བཅོས། ཀུན་སློང་དེ་བས་ལྷས་ལྷས་ཀྱི་བར་དུ་རང་གི་སེམས་དེ་དེའི་ངོ་བོར་མ་གྱུར་གྱི།

རྩོད་པ་ལ་སོགས་པ་ཚུལ་བཞིན་གཏན་ལ་འབེབས་ནས་བརྒྱ་ཆ་གཏན་ལ་འབེབས་ནས་ངེས་པ་རྙེད་པ་ཅིག་དེ་འདྲ་ཅིག་དགོས་རེད་ཟེར། གྲུབ་པའི་དབང་ཕྱུག་ཆེན་པོ་རྣམས་ཀྱིས་བསྒོམས་ནས་མྱོང་རྟོགས་ཐུགས་རྒྱུད་ལ་འཁྲུངས་པ་ཞིག་ལ་ཉམས་ལེན་བྱེད་དགོས་ཀྱི་ཟེར། གཞན་དུ་སངས་རྒྱས་ཀྱིས་མ་གསུངས་པ་མཁས་གྲུབ་གཞན་གྱིས་མ་ཤེས་པའི་མན་ངག་ཟབ་ཟེར་བ་ཇི་ཙམ་བསྒོམས་ཀྱང་འབྲས་བུ་ཡང་སངས་རྒྱས་ཀྱང་མ་བརྙེས་པ། གཞན་ལ་མ་ཐོབ་པ་ཞིག་འོང་ཉེན་ཡོད། དེ་འདྲ་ཞིག་ཡོང་གི་རེད་ཟེར་ད་ང་རང་ཚོ་བྱང་ཆུབ་ལམ་གྱི་རིམ་པ་དེ་ཡིན་ན་དེ་ལྟ་བུ་ཡིན་པ་དེ་ཐེ་ཚོམ་རྒྱུ་ནི་མེད་པ་རེད། ཐེ་ཚོམ་རྒྱུ་ནི་མེད་པ་ཞིག་རེད། དེས་ན་དང་པོ་ཉམས་སུ་ལེན་བྱ་ཡི་ཆོས་ལ་བརྟག་དཔྱད་བྱེད་དགོས་ཏེ་རྗེ་ས་སྐྱ་པཎྜི་ཏས་རྟ་དང་ནོར་བུ་ལ་སོགས་པ་ཅུང་ཟད་ཙམ་གྱི་ཉོ་ཚོང་ལ་ཀུན་ལ་འདྲི་ཞིང་བརྟགས་ནས་དཔྱོད་ཚེ་འདིའི་བྱ་བ་ཅུང་ཟད་ལ་དེ་ལྟའི་འབད་པ་བྱེད་པ་མཐོང་ཟེར་དཔེར་ན་རྟ་དང་ཨ་ནི་ནོར་བུ་ལ་སོགས་པ་ཅ་ལག་ཅིག་ཉོ་དགོས་བྱུང་ཟེར་ན་མི་ལ་སྐད་ཆ་དྲི་གི་རེད་རང་གིས་བརྟག་དཔྱད་བྱེད་ཀྱི་རེད་རྒྱུན་རིང་པོའི་བར་དུ་བརྟག་དཔྱད་བྱེད་ཀྱི་རེད་བ།

བྱེད་པ་སྣང་མོད་དེ་ལྟ་བུ་གཏན་ནས་མི་རུང་སྟེ་དེ་འཆུགས་ན་ཚེ་རབས་གཏན་གྱི་འདུན་མ་འཆུགས་འགྲོ། དེས་ན་གང་ཉམས་སུ་བླང་བྱ་ཡི་ཆོས་དེ་ཡང་ལེགས་པར་བརྟགས་ཤིང་དཔྱད་ནས་དེ་ལ་འཇུག་དགོས། དེ་ལྟར་དཔྱད་པ་ན་ཆོས་ནི་བྱང་ཆུབ་ལམ་གྱི་རིམ་པ་དེ་ལས་མཆོག་ཏུ་གྱུར་པ་མེད་དེ་གསང་སྔགས་ཀྱི་ཟབ་ཁྱད་ཀྱང་ལམ་རིམ་ལ་རག་ལས་ཤིང་ཟེར། གསང་སྔགས་གསང་སྔགས་དེ་དེ་བྱང་ཆུབ་ལམ་གྱི་རིམ་པའི་མན་ངག་དེ་མེད་པ་ཡིན་ན་གསང་སྔགས་ཡོང་ཡས་རྒྱུ་ནི་རྩ་བ་ནས་མེད་པ་དེ་ཐག་ཆོད་པ་རེད་བ། ལག་ན་རྡོ་རྗེ་དབང་བསྐུར་བའི་རྒྱུད་ལས་གསུངས་དང། དེ་ནས། ལམ་རིམ་ལ་རག་ལས་ཤིང་ལམ་གཙོ་གསུམ་རྒྱུད་ལ་མ་སྐྱེས་པར་སྔགས་ལམ་གྱིས་ཚེ་གཅིག་ལ་འཚང་རྒྱ་མི་ནུས། ཁོ་བོས་སྔར་ནས་དག་སྣང་དང་གཏེར་ཆོས་སོགས་ཟབ་ཟབ་མང་པོ་ཐོས་མོད། དག་སྣང་ཡང་མང་པོ་ཅིག་ཐོས་པ་རེད། གཏེར་ཆོས་དང། ཟབ་ཆོས་དེ་འདྲ་མང་པོའི་བར་དུ་བས། ཐོས་པ་དང་རང་གིས་ལག་ལེན་བསྟར་བ་དང་དེ་འདྲ་མང་པོ་བྱས་པ་ཡིན། ལས་ཚོགས་སོགས་ངོ་མཚར་བ་མང་དུ་སྣང་ཡང་ལམ་གྱི་གཙོ་བོ་རྣམ་གསུམ་ལ་མྱོང་བ་འདོན་ལུགས་སོགས་ངོ་བོ་ལ་ཁྱད། ཞུགས་པའི་གདམས་ངག་ཅི་ཡང་མི་སྣང་ཟེར་ཡེ་མ་ཚོགས་ལ་བརྟེན་དེ་ལྟ་བུ་ལམ་གྱི་གཙོ་བོ་རྣམ་གསུམ་ལ་ནི་མྱོང་བ་ཐོན་ཡས་དང་དེ་ལ་ཁྱད་ཞུགས་པ་ཅིག་རྩ་བ་ནས་ཡོང་གི་མི་འདུག་ཟེར་བྱང་ཆུབ་ལམ་གྱི་རིམ་པ་ཞེས་པ་དེ་ལ་དེ་ཡང་རྗེ་རིན་པོ་ཆེས་མཛད་པའམ་ཇོ་བོ་རྗེས་མཛད་པ་སོགས་མིན་པར་ཡང་དག་པར་རྫོགས་པའི་སངས་རྒྱས་ཁོ་ན་ནས་བརྒྱུད་འོངས་པ་སྟེ། དེ་ཡང་ཁ་བྱང་ལ་ལམ་རིམ་ཞེས་པའི་མིང་ཡོད་མེད་ཙམ་ལས། གོ་བ་ཆགས་ན་གསུང་རབ་ཀུན་ལམ་རིམ་ཡིན་ཏེ། སྟོན་པའི་གསུང་རབ་ཀུན་གྱི་ནང་ནས་རབ་དང་མཆོག་དང་ཕུལ་དུ་གྱུར་པ་ནི་ཤེར་ཕྱིན་གྱི་མདོ་སྡེ་རིན་པོ་ཆེ་ཡིན།

ཐོགས་མེད་ཀྱིས་ས་སྡེ་ལྔ་སོགས་དང་ཀླུ་སྒྲུབ་ཀྱིས་རིགས་ཚོགས་དྲུག་སོགས་མཛད་ནས་ལམ་གྱི་རིམ་པ་གསལ་བར་མཛད་ཅིང་དེ་ལྟ་བུ་ཟབ་རྒྱས་ཀྱི་ལམ་གྱི་རིམ་པའི་བརྒྱུད་པ་སོ་སོར་གྱུར་པ་དཔལ་མཉམ་མེད་ཇོ་བོ་ཆེན་པོས་རྒྱ་ཆེ་བའི་ལམ་གྱི་རིམ་པ་བླ་མ་གསེར་གླིང་པ་དང་ཟབ་མོ་ལམ་གྱི་རིམ་པ་རིག་པའི་ཁུ་བྱུག་ལས་གསན་ཏེ་གདམས་པའི་ཆུ་བོ་གཅིག་འདྲེས་སུ་གྱུར་རོ་དེ་མ་ཟད་འཇམ་དབྱངས་ནས་ཞི་བ་ལྷ་ལ་བརྒྱུད་པའི་རླབས་ཆེན་སྤྱོད་བརྒྱུད་དང།

བསྟན་རིམ་དང་ལམ་རིམ་ལྟ་བུ་བྱས་པ་དེ་འདྲ་ཞིག་ཉམས་སུ་བླངས་བྱས་ནས་ཇོ་བོ་གྱི་མན་ངག་དེས་ཐོས་རྒྱུ་ལ་ཁྲོ་འོང་དེ་ཡིན་ན་དགེ་བཤེས་སྤྱན་སྔ་བ་ལྟ་བུ་བཀའ་གདམས་མན་ངག་པ་ཟེར་ནས་ཨོ་ཐུགས་ཞེས་གསུངས་བྱུང་ཡིན་པ་རེད། ཨོ་དེ་བརྒྱུད་པ་གསུམ་པོ་དེ་ཡིན་ན་བལ་ལས་བྱུང་བ་རེད། སླར་ཡང་རྗེ་བདག་ཉིད་ཆེན་པོ་ལྷོ་བྲག་གྲུབ་ཆེན་དང། བྲག་འུར་ཟེར་ཤག་བྲ་གོར་མིན་འགྲོ་བྲ་གོར་ཟེར་ཡོང་དཔེ་ཆ་ཡིན་མ་གནང། བྲག་འུར་མཁན་ཆེན་ཆོས་སྐྱབས་བཟང་པོ་གཉིས་ལས་དེ་གསུམ་གསན་ཞེས་ཟེར། བྲ་གོར་མཁན་ཆེན།

གདུལ་བྱ་རྒྱ་ཆེན་པོ་མང་པོ་ཅིག་ལ་ཕན་གྱི་མ་རེད་ད་ཡིན་ནའི་གདུལ་བྱ་ལས་འཕྲོ་སྐལ་བ་ཡོད་མཁན་གྱི་ཉུང་ཤས་ཅིག་ལ་ཕན་གྱི་རེད་ཟེར་ཨ་དེའི་སར་ནས་རྩོམ་པ་མཐར་ཕྱིན་པ་བྱེད་ཤོག་ཟེར་ནས་བཀའ་གནང་འདུག་བསྐུལ་བ་པོ་དེ་ཡང་ནི་ལམ་རིམ་ཟེར་མཁན་དེ། ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་དང་རྗེ་བཙུན་འཇམ་དཔལ་དབྱངས་གཉིས་ཀྱིས་རྩོམས་ཤིག་ཟེར་ནས་སྐུལ་མ་བཏང་ཡོད་དེ་དེ་རེད། མིའི་སྐུལ་མ་བཏང་གི་དེ་ང་ཚོ་ལོ་ཙཱ་བ་ཆོས་སྐྱོང་བཟང་པོ་ཟེར་མཁན་དེ་རེད་བ་ལོ་ཙཱ་བ་ཆོས་སྐྱོང་བཟང་པོ་དང།

ཀྱི་བྱིན་རླབས་ཀྱི་གཏེར་དུ་ཡོད་པར་ཤེས་སོ། དེ་ཡང་རྩོམ་བྱང་དུ་སྲས་བཅས་རྒྱལ་བའི་ཞེས་སོགས་ཀྱིས་སྦས་ནས་བསྟན་པ་ཡིན་ནོ། ཕྱིས་སུ་ལོང་རི་ཆེན་པོ་སྤྲོས་བཤད་སོགས་དོར་ནས་སྙིང་པོ་འདུས་པའི་ལོང་རི་ཆུང་ངུ་མཛད་དེ་སྙན་བརྒྱུད་དང། སྔ་མ་བཤད་བརྒྱུད་གཙོ་བོར་མཛད་པས་མན་ངག་གི་གནད་མི་འདྲ་བས་ཕན་ཚུན་གནད་དུ་ཡོད་པར་གསུངས་ཟེར་ལམ་རིམ་ཆེ་ཆུང་གཉིས་པོ་དེ་ནང་ལོགས་ཏོག་ཙམ་ཏོག་ཙམ་མི་འདྲ་ཡོད་རེད། དེ་ནི་དེ་དག་ཀྱང་ཉམས་ལེན་དུ་འདྲིལ་བར་མི་ཤེས་པ་ན། རྗེ་རང་ཉིད་ཀྱིས་བཤད་པ་ཐམས་ཅད་ཉམས་ལེན་དུ་འཁྱེར་ཤེས་པ་སྲིད་མཐའ་རུ་སྣང་བས་སྐྱོང་རྒྱུ་ཉུང་བ་འདུས་པ་རེ་ཡང་གུད་དུ་བྱའོ་ཞེས་རྗེ་རིན་པོ་ཆེ་རང་གི་གནང་བ་ཐོབ་པར་གདའ། ཞེས་ཞལ་བོར་མཛད་པ་བཞིན། རྒྱལ་དབང་བསོད་ནམས་རྒྱ་མཚོས་ལམ་རིམ་གསེར་ཞུན་མ་དང་དེ་ཡི་འགྲེལ་པ་ལྟ་བུ་ལྔ་པ་ཆེན་པོས་ལམ་རིམ་འཇམ་དཔལ་ཞལ་ལུང་མཛད། པཎ་ཆེན་བློ་བཟང་ཆོས་རྒྱལ་མཚན་གྱིས་བདེ་ལམ་དེ་ཡི་འགྲེལ་པ་ལྟ་བུ་རྗེ་བཙུན་བློ་བཟང་ཡེ་ཤེས་ཀྱིས་མྱུར་ལམ་མཛད། དེ་ལྟར་རྗེ་ཡི་ལམ་རིམ་ཆེ་འབྲིང་ཆུང་བ། ཉམས་མགུར་བཅས་གསུམ་དང་དམར་ཁྲིད་དེ་བཞི་ཡི་སྟེང་དྭགས་པོ་ངག་དབང་གྲགས་པའི། ལེགས་གསུང་ཉིང་ཁུ་བསྣན་པས་དེ་བརྒྱད་ལ་ལམ་རིམ་ཁྲིད་ཆེན་བརྒྱད་དུ་གྲགས་དེ་ལྟར་རྩ་འགྲེལ་གྱི་དོན་མིན་པས་ཁྲིད་རྒྱུན་སོ་སོ་ཡི་ཐོབ་དགོས་ཟེར་ཁྲིད་རྒྱུན་དེ་སོ་སོ་སོ་སོའི་ཐོབ་དགོས་ང་ཚོ་གཅིག་ཐོབ་དུས་སྒང་ག་ཐོབ་པ་གོ་ཆོད་མ་རེད་ཁྱད་པར་འཇམ་དཔལ་ཞལ་ལུང་ཁྲིད་རྒྱུན་རྒྱས་བསྡུས་གཉིས་ལས་བརྒྱུད་འཛིན་དབུས་པ་དང་ལྷོ་པ་ཡི་ཁྱད་པར་གྱིས་དབུས་བརྒྱུད་དང་ལྷོ་བརྒྱུད་གཉིས་སུ་ཕྱེ་བ་གཉིས་ཀྱང་ཁྲིད་རྒྱུན་སོ་སོ་ནས་ཐོབ་དགོས་ཟེར་འཇམ་དཔལ་ཞལ་ལུང་གཉིས་པོ་དེ་ཁྲིད་རྒྱུན་སོ་སོ་ནས་ཐོབ་དགོས་དྲུང་པ་རྟ་ཕུག་པ་ཡབ་སྲས་ཀྱིས་རྗེས་སུ་འཇམ་དཔལ་ཞལ་ལུང་མཇལ་བ་ན་དེ་སྔ་ཙམ་ནས་ཐོས་ན་དམིགས་སྐོར་དེ་དག་ལ་དཀའ་ལས་དེ་ཙམ་མི་འགོ་བར་འདུག་པ་ལ་གསུངས་པ་ལྟར་མྱུར་ལམ་དམར་ཁྲིད་དང་འཇམ་དཔལ་ཞལ་ལུང་གཉིས་ལ་གཅིག་ལ་མེད་པའི་ཟབ་ཁྱད་གཅིག་ལ་ཡོད། སྟོན་པ་སངས་རྒྱས་ཀྱིས་གསུངས་པ་ན་ལུང་རྒྱུན་ལས་ཁྲིད་རྒྱུན་ལོགས་སུ་མེད་ཀྱང་ཕྱིས་སུ་དེ་མི་གོ་བ་ན་ཁྲིད་རྒྱུན་ཟུར་དུ་བྱུང། ཁྲིད་ལ་བཤད་ཁྲིད་ཅེས་པ་ཚིག་གི་འབྲུ་གཉེར་ཏེ། འབྲུ་བཤད་རྒྱས་པར་བྱེད་པ་ལ་ཟེར་ཟེར་བཤད་ཁྲིད་ཟེར་མཁན་དེ་དེ་ཡིན་པ་རེད། དམར་ཁྲིད་ཅེས་པ་སྨན་པ་མཁས་པས། རང་གི་སློབ་བུར་རོ་དམར་པོ་ཁ་ཕྱེ་ནས་དོན་ལྔ་སྣོད་དྲུག་སོགས་ཆགས་ཚུལ་དམར་རྗེན་དུ་ངོ་སྤྲོད་པ་ལྟར་ཚིག་གི་འབྲུ་བཤད་མི་བྱེད་པར་མན་ངག་གི་སྙིང་པོ་དམར་བཅངས་སུ་འདོམས་པ་ལ་ཟེར། ཉམས་ཁྲིད་ཅེས་པ་བླ་མས་ཉམས་མྱོང་གི་ཐོག་ནས་སློབ་མའི་རྒྱུད་ཐོག་གོང་འཁྱེར་དུ་བྱེད་པ་ལ་ཟེར་མྱོང་ཁྲིད་ཅེས་པ་སློབ་མ་སྒྲུབ་ཁང་གི་ཉེ་འཁོར་ཕེབས་ཚུལ་དུ་བཞག་ནས་སྨན་སྐུ་རེ་རེ་རེ་བལྟས་རྗེས་དེ་ཡི་མྱོང་བ་མ་མཆིས་བར་དུ་སྨན་སྐུ་ཕྱི་མ་མི་ལྟོས་པར་དགོངས་དུ་བསྐྱོད་ཟ་ཧ་མ་བཀའ་མདོ་སྙིམ་པའི་བཀའ་ལས་ཡིན་ན་ད་གཙོ་ཆེ་དེ་ཉུང་འཕྲི་དེ་ཡིན་པ་རེད། འགྲོ་ཁོང་ནས་བཞག་ཅེ་ན་དགོངས་བརྒྱབ་ནས་མྱོང་བ་མ་ཐོས་ཀྱི་བར་དུ་ཕྱི་མ་དེ་འཕྲི་གི་མེད་རེད་དེ་སྐྱིད་པ་ན་སྨན་སྐུ་རུ་ཕྱི་མ་ལྟོས་པ་ལ་ཟེར་རེད་འཕྲི་དེ་དག་ལ་ཉུང་ཉུང་གི་ཁྱེད་ལོངས་ཀྱི་རྒྱུ་ཡང་འཇོག་རྒྱུ་ཡོད་ཅེས་རྒྱུ་བཟློག་པ་དེ་ལ་ཕེབས་ཀྱིས་ད་ལོ་འདི་ཡང་ཉུང་འཕྲི་གྱི་ཚུལ་དུ་འབེལ་བ་ཡིན་ཟེར་ད་ལོ་དེ་ཉུང་འཕྲི་ཡིན་ཟེར་དེ་ན། སྐལ་བ་ཆུང་བ་འགའ་ཞིག་ཐེངས་གཅིག་གཉིས་ལས་ཞུ་ལོག་མེད་པར། ཕྱོགས་ཕར་ཚུར་དུ་འགྲོ། ཐོན་འགྲོ་བའི། དོན་གཉེར་ཅན་དག་ལ་ཕན་པའི་ཕྱིར་མྱུར་ལམ་དང། འཇམ་དཔལ་ཞལ་ལུང་རྒྱས་བསྡུས་གཉིས། རྗེས་སུ་བདག་གཞན་མཉམ་བརྗེ་ཡི་སྐབས་སུ་བློ་སྦྱོང་དོན་བདུན་མ་རྣམས་དང་སྦྲགས་ནས་ཞུ་བ་ཡིན་པས་དེ་ཡང། ད་ལམ་སྦྱིན་པའི་བདག་པོ་སྐུ་ངོ། གང་འདས་པོ་རྣམ་གཉིས་ཀྱི་དགེ་རྩ་དང་རང་ཡང་ལམ་རིམ་འཆད་ན། དེ་ནས་དབང། དབང་བཀའ་ལྟ་བུ་བླ་སློབ་གཉིས་ཀ་ཡི་ཁེ་ཉེན།